དེ་ནས་སྲིད་གཞུང་སྔོན་མའི་གཞུང་ཞབས་པ་དང་དམག་དཔོན་སོགས་ཚུད་པའི་མི་ཉིས་བརྒྱ་ལྷག་དམར་གསོད་བྱས་འདུག་ཟེར་དེ་འདྲ་བའི་གནས་ཚུལ་ཅིག་ཐོན་འདུག་དེ་ག་ནང་བཞིན་ཏཱ་ལི་བན་གྱི་དབང་བསྒྱུར་འོག་ཏུ་ཨབ་གྷ་ནི་སི་ཐན་གྱི་བུད་མེད་རྣམས་སྤྱི་ཚོགས་ཀྱི་མཐའ་ཟུར་སུ་ཕུད་ནས་ཐོབ་ཐང་ཅི་ཡང་མེད་པར་གྱུར་འདུག་ཅེས་སྙན་ཐོ་ཞིབ་ཕྲ་ཞིག་བཏོན་ཡོད་པ་དེའི་ཁག་ཅིག་ངོ་སྤྲོད་བྱེད་རྒྱུ་ཡིན། ད་དང་པོ་དེ་ལ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་དེ་ཏཱ་ལི་བན་ཤོག་ཁག་གིས་ཨབ་གྷ་ནི་སི་ཐན་ལ་སླར་ཡང་དབང་བསྒྱུར་བྱས་ནས་ལོ་གཉིས་འཁོར་བའི་དུས་དྲན་དེ་རེད། ཏཱ་ལི་བན་ཞེས་པའི་ཚིག་གི་གོ་དོན་དེ་ཨབ་གྷ་ནི་སི་ཐན་ལ་ད་ཅིག་ཡུལ་སྐད་མང་པོ་ཅིག་ཡོད་པ་དེའི་ནང་ནས་ཡུལ་སྐད་ཆེན་པོ་པ་ཤི་ཏུན་དང་དཱ་རི་ཞེས་ཡུལ་སྐད་ཆེན་པོ་གཉིས་ཡོད་པ་དེའི་ནང་གི་ནི་པ་ཤི་ཏུན་གྱི་སྐད་ཀྱི་ནི་སློབ་ཕྲུག་ཟེར་བའི་གོ་དོན་དེ་རེད་ཟེར་འགྲེལ་བཤད་བརྒྱབ་འདུག་ང་ཚོས་ཏཱ་ལི་བན་སྲིད་གཞུང་ཨང་ཟེར་གི་ཡོད་མ་རེད་དེ་ཟེར་མི་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ཨ་རི་སོགས་རྒྱལ་སྤྱིའི་སྤྱི་ཚོགས་མང་པོ་ཅིག་གིས་ཏཱ་ལི་བན་གྱི་སྲིད་གཞུང་དེ་ངོས་ལེན་བྱེད་ཀྱི་མེད་ཙང་ཏཱ་ལི་བན་ཤོག་ཁག་ཟེར་ཡ་མ་གཏོགས་ཏཱ་ལི་བན་གྱི་སྲིད་གཞུང་ཟེར་ཏེ་ངོས་ལེན་བྱེད་ཀྱི་ཡོད་མ་རེད་དེ་ནི་གནད་དོན་གཅིག་གཅིག་རེད། ད་ཏཱ་ལི་བན་ཟེར་ཡ་དེ་ཐོག་མ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་པཱ་ཀི་སི་ཐན་གྱི་རྒྱབ་སྐྱོར་བྱས་ནས་ནི་ཁ་ཆེའི་ཆོས་ལུགས་ཀྱི་སློབ་གྲྭ་ཁག་ནས་ནི་ལྟ་བ་མཁྲེགས་འཛིན་པ་དེ་འདྲ་འདྲ་གཅིག་གི་ཚོགས་པ་གཅིག་བཙུགས། ཚོགས་པ་དེ་རིམ་པས་རིམ་པས་རྒྱ་བསྐྱེད་ནས་ནི་མཐའ་མ་ཡང་ནི་ཨ་ཧྥི་གྷ་ནི་སི་ཐན་གྱི་སྲིད་གཞུང་མགོ་རྟིང་སློག་མཁན་གྱི་དེ་འདྲ་ཚོགས་པ་གཅིག་གི་གྱུར་བ་རེད། ད་ཨ་ཧྥི་གྷ་ནི་སི་ཐན་ཟེར་བའི་རྒྱལ་ཁབ་འདི་ལ་ཏཱ་ལི་བན་དབང་འཛིན་ཕྱོགས་ཁག་གི་ནི་དབང་བསྒྱུར་སྔ་རྗེས་ཐེངས་གཉིས་བྱུང་ཡོད་པ་རེད། དབང་བསྒྱུར་ཐེངས་དང་པོ་དེ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་གཉིས་སྟོང་གཅིག་བར་དུ་བྱས་པ་རེད། དབང་བསྒྱུར་ཐེངས་གཉིས་པ་དེ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་ནས་འགོ་ཚུགས་པའི་ད་ད་ལྟ་དབང་ཆ་ཟིན་ཡོད་པ་དེ་འདི་རེད། ད་ཏཱ་ལི་བན་དབང་འཛིན་ཕྱོགས་ཁག་སྔ་རྗེས་དེ་གཉིས་ལ་མི་འདྲ་བའི་ཁྱད་པར་ཆེན་པོ་གཅིག་འདུག་ཁྱད་པར་དེ་ག་རེ་འདུག་ཟེར་ན། དབང་བསྒྱུར་ཕྱོགས་ཁག་ཐེངས་དང་པོའི་འགོ་ཁྲིད་དེ་ཚོ་ཆོས་ལུགས་ཀྱི་ལྟ་བ་དྲག་པོ་འཛིན་མཁན་དང་དེ་ནས་དེང་རབས་ཀྱི་ཤེས་ཡོན་དེ་འདྲ་མེད་པ་སློབ་གྲྭ་ར་དེ་འདྲ་གཅིག་འགྲོ་མ་མྱོང་པ་མང་ཆེ་བ་གཅིག་ཁ་ཆེ་གི་ཆོས་ལུགས་ཀོ་རཱན་གྱི་དེབ་གཅིག་པོ་གཅིག་སློབ་སྦྱོང་བྱས་པ་དེ་འདྲ་རྐྱང་རྐྱང་རེད། ཁོང་ཚོས་གཅིག་རྒྱལ་སྤྱི་དང་འཛམ་གླིང་གི་འགྲོ་སྟངས་དེ་ཚོ་རྩ་བ་ཉིད་ནས་མི་ཤེས་པ། ངས་མ་དཔེ་དེ་ཚོ་ཤོག་ད། དེ་འདྲ་གི་གཅིག་ལྟ་བ་འཛིན་མཁན་ངས་དེ་འདྲ་གི་དཔེ་མི་ཁྲ་ལྟ་བ་དྲག་པོ་དེ་འདྲ་རྐྱང་རྐྱང་རེད། ཁོང་ཚོས་དབང་བསྒྱུར་བྱས་པའི་སྐབས་དེ Afghanistan གི་རྒྱལ་ནང་ལ་མཚོན་པ་ཡིན་ན་གཅིག་ཁ་ཆེ་གི་ཆོས་ཁྲིམས Sharia ཟེར་བའི་ཁྲིམས་དེ་ཁོ་ན་ལག་ལེན་བསྟར། དེ་ནས་གཅིག་རྒྱལ་ཁབ་གི་རྩ་ཁྲིམས་འདྲ་དེ་ཚོ་ཚང་མ་མེད་པར་བཏང། མི་མང་བརྩི་བས་དེ་བཙིར་གནོན་ཁོ་ན་བྱས་ནས་ནི་དབང་བསྒྱུར་བྱས། ཅིག་ལྟ་བ་མི་མཐུན་པ་ཅུང་ཟད་ཅིག་ཐོན་པ་དང་དེ་ནི་ཏཱ་ལི་བན་གྱི་དབང་བསྒྱུར་ལ་ཅིག་མོས་མཐུན་མེད་པའི་དེ་འདྲ་རྣམ་འགྱུར་ཐོན་ཚད་ལ་ནི་མཐའ་གཅིག་ཏུ་དྲག་གནོན་བྱས་ནས་དེ་ནི་ཁྲིམས་འགལ་ཅིག་ཆུང་ཆུང་ཅིག་བྱས་པ་ཡིན་ན་ཅིག་ཏཱ་ལི་བན་གྱིས་ནི་ཁ་ཆེའི་ཆོས་ལུགས་ལྟར་ཁྲིམས་གཅོད་བྱས་ནས་ནི་དམར་གསོད་བྱེད་ཀྱི་ཡོད་པ་དེ་འདྲ་གནས་ཚུལ་མང་པོ་ཅིག་ཐོན་ཡོད་རེད། ང་ཚོས་འདི་ནས་དཔེ་མཚོན་ཅིག་ཞུས་པ་ཡིན་ན་ཨབ་གྷ་ནི་སི་ཐན་ཟེར་ཡག་དེ་རྐང་རྩེད་སྤོ་ལོ་རྩེད་ཡག་དེ་ཧ་ཅང་གི་དགའ་མོས་ཡོད་པ་དེ་འདྲ་གི་རྒྱལ་ཁབ་ཅིག་རེད། ཡིན་ནའང་ཏཱ་ལི་བན་གྱི་དབང་བསྒྱུར་ཐེངས་དང་པོ་བྱས་པའི་སྐབས་དེར་ཨབ་གྷ་ནི་སི་ཐན་གྱི་རྒྱལ་ཡོངས་ཀྱི་དཔེ་དེ་རྐང་རྩེད་སྤོ་ལོའི་རྩེད་ས་རྩེད་ཐང་ཚང་མ་མི་གསོད་ས་དེ་འདྲ་དཔེ་དེ་གསོད་རར་བསྒྱུར་བྱས་ནས་སྟོང་ཕྲག་མང་པོ་རྩེད་ཐང་ལ་ཁྲིད་ཡོང་བ་ནི་དེའི་ནང་ཡང་ཉེས་ཅན་གཅིག་གཉིས་ག་ཚོད་ཡོད་ན་དེ་ཚོ་ད་གསོད་པའི་སྐབས་དེར་ནི་མི་ཚོགས་དཀྱིལ་ནས་ནི་སྐེ་གཏུབ་པ་ཡིན་ན་རེ་རྡོ་རྡུང་བྱས་ནས་བསད་པ་ཡིན་ན་རེ་ཡང་ན་སྐེ་ལྕེབས་ཐག་བསྐོན་ནས་བསད་པ་ཡང་དེ་འདྲ་གི་བྱེད་ཡོང་བ་མང་པོ་བྱུང་ཡོད་རེད། ད་ནང་བཞིན་གྱི་ཨབ་གྷ་ནི་སི་ཐན་གྱི་ཆ་བཞག་པ་ཡིན་ན། དེའི་རྒྱ་གར་གྱི་གློག་བརྙན་དང་རྒྱ་གར་གྱི་གཞས་དག་དེ་ཚོ་ཧ་ལས་པའི་དར་ཁྱབ་ཆེན་པོ། ཨི་རན་གྱི་གློག་བརྙན་ཨི་རན་གྱི་གླུ་གཞས་དེ་ཚོ་དར་ཁྱབ་ཆེན་པོ་རེད་དེ་ཏཱ་ལི་བན་གྱི་དབང་བསྒྱུར་སྐབས་ལ་གློག་བརྙན་ཁང་སྒོ་བརྒྱབ། དེ་ནས་གླུ་དབྱངས་འདྲ་སྒྲ་དབྱངས་འདྲ་ཚང་མ་བཀག། གཅིག་ཁ་ཆེ་གི་ཆོས་དབྱངས་མ་གཏོགས་བཀག་གི་རྦད་དེ་གོ་རྒྱུ་མེད་བ་དེ་འདྲ་ཅིག་བྱས་བ་རེད། ད་ནང་བཞིན་གྱི་གཅིག་དགའ་སྟོན་འདྲ་གཉེན་སྟོན་འདྲ་འདི་འདྲ་གི་སྤྱི་ཚོགས་ཀྱི་བྱེད་སྒོ་དང། མི་ཚོགས་འདུ་འཛོམས་གྱི་འདི་ཚོ་ཚང་མ་བཀག་རེད། ད་དེང་རབས་ཀྱི་ཤེས་ཡོན་སློབ་གསོ་གི་དེ་འདྲ་གི་སློབ་གྲྭ་ཚང་མ་སྒོ་བརྒྱབ་དེ་ནི་ད་རྒྱལ་ཡོངས་ཀྱི་དེ་དཔལ་འབྱོར་དང། ད་ཚོང་ལས་དེ་ཚོ་ཚང་མ་ཉམས་དེ་ནི་ནང་འཁྲུག་རྐྱང་རྐྱང་བརྒྱབ་བྱས་ད་བུད་མེད་ཚོ་ད་དཔེ་དེ་བཙོན་པ་ནང་བཞིན་ད་མགོ་ནས་རྐང་རྩེ་བར་དུ་དཔེ་རས་ལ་ཅིག་གི་གཏུམ་གི་བྱས་ནས་ཕྱི་ལ་ཐོན་མི་ཆོག་པ་དེ་འདྲ་བྱས་ནས་ནང་ལ་བཀག་དེ་འདྲ་བྱས་པ་རེད། ད་ཏཱ་ལི་བན་གྱི་ཨ་ནི་དགུ་བཅུ་གོ་དྲུག་ནས་ཉིས་སྟོང་གཅིག་བར་དུ་དབང་བསྒྱུར་གྱི་སྐབས་དེ་ཨབ་གྷ་ནི་སི་ཐན་ལ་ད་སྔོན་ཆད་དཔེ་དེ་ལོ་རྒྱུས་ནང་ཧ་ཅང་གི་འབྱུང་དཀོན་པའི་དེ་འདྲ་གི་མུ་གེ་ཆེན་པོ་དང་དེ་འདྲའི་གི་ནད་ཡམས་ཆེན་པོ་དེ་འདྲ་ཡོང། དེ་ནས་མི་མང་ས་ཡ་མང་པོ་ནི་འུ་ཐུག་ནས་པཱ་ཀི་སི་ཐན་དང་དེ་འདྲ་ཁྱིམ་མཚེས་རྒྱལ་ཁབ་ཁག་ནས་སྐྱབས་བཅོལ་ཕྱིན་པའི་དེ་འདྲ་གནས་ཚུལ་བྱུང་ཡོད་བ་རེད། ད་དེ་ནས་ཨབ་གྷ་ནི་སི་ཐན་ཞེས་སྐབས་དེ་དུས་ཀྱི་ཕྱི་འབྲེལ་ཆ་བཞག་པ་ཡིན་ན་པཱ་ཀི་སི་ཐན་དང་དེ་ནས་སའུ་དི་ཨ་རེ་བྷི་ཡ་དེ་ནས་ཨ་རབ་ཨི་མི་རེ་ཏི་མཉམ་འབྲེལ་རྒྱལ་ཁབ་དེ་འདྲ་རྒྱལ་ཁབ་གསུམ་མ་གཏོགས་ཅི་ག་འབྲེལ་བ་མེད་པའི་གྲོགས་མེད་ཁེར་རྐྱང་དེ་འདྲ་བསྡད་ཡོད་རེད། དེ་ནི་ཨབ་གྷ་ནི་སི་ཐན་གྱི་ཏཱ་ལི་བན་གྱི་ཤོག་ཁག་གི་དབང་འཛིན་ཤོག་ཁག་དེ་སྐབས་དེ་དུས་པཱ་ཀི་སི་ཐན་གྱི་གཅིག་པུའི་ཤུགས་རྐྱེན་འོག་ཐེབས་པཱ་ཀི་སི་ཐན་གྱི་གསང་བའི་ལས་ཁུངས་ཀྱི་བཀོད་ཇུས་འོག་བརྟེན་ནས་ད་རྒྱ་གར་གྱི་ས་ཐོག་འཇིགས་སྐུལ་རིང་ལུགས་ཀྱི་གཏོར་རྒོལ་བྱེད་ཡ་དེ་འདྲ་ཧ་ལས་པའི་མང་རུ་ཕྱིན་པ་རེད། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བཞི་གྱི་ཉིན་མོ་དེ་རྒྱ་གར་གྱི་འགྲུལ་སྐྱེལ་གནམ་གྲུ་ཞིག་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་རྡུ་ནས་ལྡི་ལིར་འཕུར་གི་ཡོད་པའི་སྐབས་དེར། ཨ་ནི་འཇིགས་སྐུལ་རིང་ལུགས་པ་དེ་ཚོ་གི་བཙན་ཁྲིད་བྱས་གནམ་གྲུ་དེ་བཙན་ཁྲིད་བྱས་ཨམ་རི་ཏི་སར། Lahore། Dubai། ད་དེ་ཚོ་ཚང་མ་ཁྲིད་མཐའ་མ་ཨ་ནི Afghanistan གི་ཨ་ནི་ཏཱ་ལི་བན་གི་དབང་བསྒྱུར་འོག་ཡོད་པའི་དེ་ཁཱན་དཱ་ཧར་དེར་ཁྲིད་ནས་ཨ་ནི་འགྲུལ་པ་ཚང་མ་དེ་ཉི་མ་མང་པོ་གི་མཐའ་མ་ཨ་ནི་རྒྱ་གར་གཞུང་གི་བཙོན་ཁང་ནང་ཡོད་པའི། Pakistan། གི་ད་འཇིགས་སྐུལ་རིང་ལུགས་པའི་ཚོགས་པ་ཁག་གི་ཨ་ནི་ཚོགས་མི་མི་གསུམ།

ད་དེ་མ་ཟད་པའི་དབུས་ཨེ་ཤི་ཡའི་རྒྱལ་ཁབ་ཚང་མའི་ནང་ཨ་ནི་ཏཱ་ལི་བན་གྱི་ཤུགས་རྐྱེན་ཐེབས་པའི་དཀའ་ངལ་ཆེན་པོ་འཕྲད་པའི་དེ་འདྲ་གནས་ཚུལ་བྱུང་ཡོད་པ་རེད། ད་དེ་ནི་ཉིས་སྟོང་གཅིག་གི་ཨ་ནི་ཕྱི་ཟླ་དགུ་པའི་ཚེས་བཅུ་གཅིག་གི་ཉིན་མོ་དེ་འཇིགས་སྐུལ་རིང་ལུགས་པ་ཚོས་ཨ་མི་རི་ཀར་གཏོར་རྒོལ་བྱས་གཏོར་རྒོལ་བྱེད་མཁན་ཚང་མ་ཨ་ནི་ཨོ་སཱ་མཱ་བིན་ལཱ་ཏིན་དང་ཁོང་གི་རྗེས་འཇུག་པ་མང་ཆེ་བ་ཨབ་གྷ་ནི་སི་ཐན་གྱི་ས་ཐོག་ཏུ་ཨ་ནི་སྐུང་བསྡད་པའི་སྐབས་དེ་ཨ་རིས་ཨ་ནི་ཨོ་སཱ་མཱ་བིན་ལཱ་ཏིན་ད་དེ་ཚོ། གཏེ་དཔོན་དེ་ཚོ་རྩིས་སྤྲོད་བྱས་ཟེར་ཆ་རྐྱེན་བཞག་དེ་ནི་ཏཱ་ལི་བན་གྱི་དབང་འཛིན་ཤོག་ཁག་གིས་དེ་རྩ་བ་ནས་རྩིས་སྤྲོད་མ་བྱས་ཙང་དེ་ནི་ཉིས་སྟོང་གཅིག་ནས་ད་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་ཨ་མི་རི་ཁས་ད་ལོ་ཉི་ཤུ་ཐམ་པ་ཨ་ནི་ད་ཨབ་གྷ་ནི་སི་ཐན་དུ་དམག་རྒྱག་དགོས་བྱུང་བ་དེ་འདྲ་གནས་ཚུལ་གཅིག་བྱུང་ཡོད་པ་རེད། ད་ད་ལྟའི་ཏཱ་ལི་བན་འདི་ག་འདྲ་འདྲ་ཅིག་རེད་ཟེར་ན་ཏཱ་ལི་བན་གྱི་འགོ་ཁྲིད་གསར་པ་འདི་ཚོ་རྒྱ་གར་སོགས་ཨ་ནས་ཕྱིའི་རྒྱལ་ཁབ་ཁག་ནས་སློབ་གྲྭ་ཆེན་མོ་དེ་འདྲ་ཐོན། ཨ་ནས་དེང་རབས་ཀྱི་ཤེས་ཡོན་སློབ་སྦྱོང་གང་ལ་གང་འཚམ་ཏུ་ཡོད་རྒྱུ་ལྷག་པར་དུ་ཨ་ནས་འགོ་ཁྲིད་ཁ་ཤས་ཅིག་རྒྱ་གར་གྱི་ཨ་ནས་དམག་དོན་སློབ་གྲྭ་ནས་དམག་སྦྱོང་བྱས་ནས་སློབ་སྦྱོང་ཐོན་པ་དེ་འདྲ་རེད་ཁོ་ཚོས་འཛམ་གླིང་གི་འགྲོ་སྟངས་དང་རྒྱལ་སྤྱིའི་འགྲོ་སྟངས་དེ་ཚོ་ཡག་ཐག་ཆོད་ཤེས་ཀྱི་ཤེས་ཀྱི་འདུག་སྔོན་མ་དང་མ་འདྲ་བ་ཅིག་རེད་ཁོང་ཚོས་ད་སྔོན་མ་ནང་བཞིན་གྱི་རྦད་དེ་ཁ་ཆེའི་ཆོས་ཁྲིམས་ཀྱི་ཁྲིམས་དེ་ད་ལག་ལེན་བསྟར་གྱི་འདུག་རེད་ཡིན་ན་ཚོང་ལས་ར་དེ་རྩ་བ་ཉིད་ནས་ད་འགོག་གི་མི་འདུག་ལྷག་པར་དུ་དཔལ་འབྱོར་ཡར་རྒྱས་དང་འདི་ཤུགས་སྣོན་ཤུགས་ཆེན་པོ་རྒྱག་གི་འདུག་ཨ་ནི་འཛུགས་སྐྲུན་བྱེད་ཡ་ར་འདི་ཚོ་རྦད་དེ་དཔེ་ཤུགས་རྒྱག་གི་འདུག་ཆ་བཞག་ན་ཅིག་ཨབ་གྷ་ནི་སི་ཐན་རྒྱལ་ཡོངས་བ་ད་ཆུ་དེ་དཀོན་པོ་ཞེ་པོ་ཅིག་རེད་གཙང་པོ་ཆེན་པོ་ཅིག་ད་རྒྱལ་ཡོངས་བ་ཨ་ནི་རྦད་དེ་ཞིང་ཁ་ར་དེ་ནང་ཆུ་གཏོང་ཐུབ་པའི་དེ་འདྲ་འཛུགས་སྐྲུན་གྱི་ལས་གཞི་ཆེན་པོ་ཅིག་དེ་འདྲ་གཉེར་གྱི་ཡོད་པའི་དེ་འདྲ་བརྙན་པར་དང་དེ་འདྲ།

ད་འདས་པའི་ལོ་གཉིས་ཀྱི་རིང་དེ་ནི་ཨབ་གྷན་མི་མང་གཅིག་སྟོང་ལྷག་རྒོལ་རྡུང་ཕོག་ནས་བསད་འདུག་ཟེར་གྱི་འདུག་དེ་ནས་མང་ཆེ་བ་ནི་ད་ཤི་ཡ་ཆོས་བརྒྱུད་ཀྱི་ནི་དེ་རེད། ཁོང་ཚོའི་མི་རིགས་དང་ཧ་ཛ་ར་ཟེར་ད་ཨབ་གྷ་ནི་སི་ཐན་གྱི་བྱང་ཕྱོགས་ཀྱི་སྔོན་མ་ཆེན་པོ་ཧོར་གྱིས་ད་འཛམ་གླིང་གི་ཕྱེད་ཀ་ལྷག་དབང་བསྒྱུར་བྱས་པའི་སྐབས་དེ་ཨབ་གྷ་ནི་སི་ཐན་དབང་བསྒྱུར་བྱས་ནས་སོག་པོའི་རིགས་རྒྱུད་སོ་ར་གཅིག་སོག་གདོང་སོ་ར་འདྲ་བོ་ཡོད་པ་རེད་ད་མི་གཅིག་སྟོང་གི་མང་ཆེ་བ་ནི་དེ་རེད་ཟེར་གྱི་འདུག། ད་ལྟའི་ཏཱ་ལི་བན་གྱི་དབང་འཛིན་པ་ཚོས་སྲིད་གཞུང་སྔོན་མའི་གཞུང་ཞབས་པ་དང་དམག་དཔོན་ཟུར་པ་དེ་འདྲ་ཚོའི་ཁྲོད་ནས་མི་ཉིས་བརྒྱ་ལྷག་དགྲ་ལན་སློག་པར་ཨ་ནི་དམར་གསོད་བྱས་འདུག་ཟེར་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་འདྲ་སྙན་ཐོ་བཏོན་འདུག་ད་ད་ལྟའི་ཏཱ་ལི་བན་གྱི་ཕྱི་འབྲེལ་འཛིན་སྟངས་དེ་ག་འདྲ་རེད་ཟེར་ན་ཏཱ་ལི་བན་སྔོན་མ་དང་མ་འདྲ་བར་རྒྱལ་སྤྱིའི་ཐོག་ཏུ་ཏཱ་ལི་བན་གྱི་གཞུང་འདི་ཅིག་ངོས་ལེན་ཐོབ་ཐུབ་པ་ཨ་ནི་ཅིག་ཞི་བའི་སྒོ་ནས་གང་ཐུབ་ཀྱིས་རྦད་དེ་འབྲེལ་བ་རྒྱ་བསྐྱེད་ཐུབ་པ། ལྷག་པར་དུ་རྒྱ་གར་ལ་འབྲེལ་བ་རྦད་དེ་ཡར་རྒྱས་དང། ཏཱ་ལི་བན་གྱིས་བསྐྱར་དུ་དབང་ཆ་ཟིན་པའི་སྐབས་དེར་རྒྱ་གར་གྱི་གཞུང་གིས་ད་ཏཱ་ལི་བན་ཨབ་གྷ་ནི་སི་ཐན་བཙུགས་ཡོད་པའི་རྒྱ་གར་གྱི་གཞུང་ཚབ་ཁང་ར་དེ་ཚོ་ཚང་མ་ཨ་ནི་སྒོ་རྒྱག་དགོས་ཐུག་གི་རེད་དེ་ནི་རྒྱ་གར་གྱིས་ད་ཨ་རི་གྱིས་ཨབ་གྷ་ནི་སི་ཐན་ལོ་ཉི་ཤུའི་ཨ་ནི་དབང་བསྒྱུར་བྱས་པའི་སྐབས་དེར་རྒྱ་གར་གྱིས་ད་ཨབ་གྷ་ནི་སི་ཐན་པའི་འཛུགས་སྐྲུན་དེ་དེ་འདྲ་ཤུགས་ཆེན་པོ་བྱས་པ་ད་དེ་ཚོ་རྦད་དེ་མཚམས་ཆད་ཀྱི་རེད་བསམ་བྱས་དེ་འདྲའི་བློ་འཚབ་བྱས་ཡོད་རེད་དེ། ཨབ་གྷ་ནི་སི་ཐན་ནང་རྒྱ་གར་གྱི་གཞུང་ཚབ་བཙུགས་ཡོད་པ་དེ་ཚོ་སྒོ་རྒྱག་མ་དགོས། རྒྱ་གར་གྱི་སྔོན་མ་དང་ཟམ་པ་དང་སྨན་ཁང་དང་སློབ་གྲྭ་ར་རྒྱ་ལམ་ར་དེ་འདྲ་འཛུགས་སྐྲུན་བྱེད་དགོས། དེ་ཚོ་མུ་མཐུད་ནས་རྒྱུན་སྐྱོང་བྱེད་རོགས་བྱས་ཏེ་རྒྱ་གར་ལས་འཆར་དེ་ཚོ་མུ་མཐུད་ནས་རྒྱུན་སྐྱོང་བྱེད་དེ་ནས་ཨབ་གྷ་ནི་སི་ཐན་གྱི་ས་ཐོག་དང་དེ་ནས་པཱ་ཀི་སི་ཐན་ནས་ནི་ཏཱ་ལི་བན་འདྲ་དེ་ག་རྒྱ་གར་ར་རྒོལ་རྡུང་བྱེད་ཡག་འདི་ཚོ་བས་ཧ་ལམ་མེད་པ་སོགས་ར་དེ་འདྲ་རེད་ཅེས་བྱས་ནས་རྒྱ་གར་དང་ཨབ་གྷ་ནི་སི་ཐན་གྱི་ཏཱ་ལི་བན་གྱི་འབྲེལ་བ་དེ་ཡར་རྒྱས་བཏང་ཐུབ་པར་འབད་བརྩོན་ཤུགས་ཆེན་པོ་བྱེད་ཀྱི་འདུག། ད་ག་ནང་བཞིན་ད་ལྟའི་ཏཱ་ལི་བན་གྱི་ད་དབང་འཛིན་པ་དེ་ཚོས་ཤིན་ཅང་གི་ནང་ལ་ཐེ་ཇུས་གང་ཡང་མ་བྱས་པ་བྱས་ནས་ཨ་ནི་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོ་ཨབ་གྷ་ནི་སི་ཐན་མ་རྩ་བཙུགས་ནས་ཨ་ནི་ཨབ་གྷ་ནི་སི་ཐན་གྱི་གཏེར་ཁ་དེ་ཚོ་ཡར་རྒྱས་བཏང་ཡག་ཨ་ནི་ཅིག་འཛུགས་སྐྲུན་དང་ཨ་ནི་མི་མང་གི་འཚོ་བ་ཡར་རྒྱས་བཏང་ཡག་དེ་རྦད་དེ་ཤུགས་ཆེན་པོ་བྱེད་ཀྱི་འདུག། ད་ག་ནང་བཞིན་གྱི་ཅིག་ཨ་རི་ར་འདི་ཚོ་ནུབ་ཕྱོགས་རྒྱལ་ཁབ་ཁག་ལ་ཡང་འབྲེལ་བ་ཡར་རྒྱས་བཏང་ཏཱ་ལི་བན་གྱི་ས་ཐོག་ནས་ནི་ཨ་ཕ་ག་ཨ་རི་ར་ནུབ་ཕྱོགས་རྒྱལ་ཁབ་ཁག་གཏོར་རྒོལ་བྱེད་མཁན་གྱི་འཇིགས་སྐུལ་རིང་ལུགས་པ་དེ་ཚོ་བསྡད་མ་བཅུག་པ་བྱས་གནས་ཚང་མ་གཡར་བ་དེ་འདྲ་བྱས་ནས་ད་ལྟའི་བར་དུ་ཅིག་ཨབ་གྷ་ནི་སི་ཐན་གྱི་ས་ཐོག་ནས་ཨ་ནི་ཅིག་ཨ་རི་ར་གཏོར་རྒོལ་བྱས་པ་རེད་ཟེར་འདྲ་ད་ལྟ་བར་དུ་གནས་ཚུལ་གཅིག་ཀྱང་བྱུང་ཡོད་མ་རེད་ལ་ནུབ་ཕྱོགས་རྒྱལ་ཁབ་ཁག་ལ་ཡིན་ན་དེ་འདྲ་བྱུང་མ་སོང་ཨ་ནི་ལྷག་པར་དུ་ད་སྔོན་མ་ཡིན་ན་ཏཱ་ལི་བན་སྔོན་མ་དེ་པཱ་ཀི་སི་ཐན་གྱི་ཤུགས་རྐྱེན་འོག་ཚུད་པ་རེད་དེ་ད་ལྟ་ཡིན་ན་ཏཱ་ལི་བན་དེ་སོ་སོ་གི་རང་བཙན་གྱི་ལངས་ཕྱོགས་ཅིག་བཟུང་པཱ་ཀི་སི་ཐན་གྱི་ཤུགས་རྐྱེན་འོག་འཐེན་མ་ཐུབ་ཐ་ན་པཱ་ཀི་སི་ཐན་གྱི་རྦད་དེ་བཀོད་ཇུས་མ་ཉན་པ་བྱས་ཨབ་གྷ་ནི་སི་ཐན་དང་པཱ་ཀི་སི་ཐན་གྱི་འབྲེལ་བ་ཧ་ཅང་སྡུག་རུ་ཕྱིན་ས་མཚམས་དུ་ཨ་ནི་མཚམས་མཚམས་འཁྲུག་རྩོད་ལང་གི་ཡོད་པ་དེ་འདྲ་གནས་ཚུལ་ཅིག་མཐོང་རྒྱུ་འདུག་དེ་ནས་ཅིག་གང་ཐུབ་ཅི་ཐུབ་ཀྱིས་ད་ཨབ་གྷ་ནི་སི་ཐན་དེ་ཁོང་ཚོ་ངོས་ལེན་ཐོབ་ཐང་དང་ཁྱིམ་མཚེས་རྒྱལ་ཁབ་ཁག་འབྲེལ་བ་བྱེད་ཐུབ། ནུབ་ཕྱོགས་རྒྱལ་ཁབ་ཁག་འབྲེལ་བ་བྱེད་འདི་ཡང་ཤུགས་ཆེན་པོ་བྱས་ནས་བཤད་ཤུགས་སྣོན་རྒྱག་གི་འདུག་འདི་ཡང་འགྱུར་བ་ཆེན་པོ་ཅིག་རེད་ཡིན་ན་ད་ད་ལྟ་ཡང་སྔོན་མ་ནང་བཞིན་གྱི་དཀའ་ངལ་ཆེན་པོ་མེད་པ་ཡིན་ན་ར་ཅིག་ཨབ་གྷ་ནི་སི་ཐན་ཡང་རྦད་དེ་ད་བཟའ་འབྲུ་འདང་ངེས་མེད་པ་དང་ད་འཕྲོད་བསྟེན་གྱི་ཐོག་ནས་དཀའ་ངལ་དེ་ནས་ཅིག་འཛུགས་སྐྲུན་གྱི་དཀའ་ངལ་དེ་ནས་ད་ཡུལ་ཐང་འཕར་བའི་དཀའ་ངལ་འདི་སྔོན་མ་ནང་བཞིན་དཀའ་ངལ་ཤུགས་ཆེན་པོ་ཅིག་འདུག། ད་ཏཱ་ལི་བན་སྔ་རྗེས་གཉིས་ཀྱི་སྟེང་སྲིད་གཞུང་གི་ངོ་བོ་དེ་ཅིག་མ་འདྲ་བའི་ཁྱད་པར་ག་རེ་འདུག་ཟེར་ན་ད་ཏཱ་ལི་བན་སྔོན་མ་ཡིན་ན་རེད་ཏཱ་ལི་བན་གཞུག་མ་ཡིན་ན་རེད་སྲིད་གཞུང་གི་ངོ་བོ་དེ་ཁྱད་པར་གཅིག་ཀྱང་མི་འདུག་མེད་པའི་རྒྱུ་མཚན་དེ་ག་རེ་ཟེར་ན་རྒྱལ་ཁབ་དེ་རྒྱལ་ཡོངས་གྲོས་ཚོགས་ཟེར་དེ་མི་མང་གི་འཐུས་མི་དེ་ཁྲིམས་བཟོ་ལྷན་ཁང་དེ་རྩ་བ་ཉིད་ནས་མི་འདུག་ད་ཆོས་ལུགས་ཀྱི་འོས་ཆོས་མེད་ལྟ་བ་དྲག་པོ་འཛིན་མཁན་ཁ་ཤས་ཅིག་གི་སྲིད་དབང་མཐར་ཐུག་པ་དེ་བཟུང་ཨ་ནི་ཨབ་གྷ་ནི་སི་ཐན་གྱི་བློན་ཆེན་ལྷན་ཁང་ཚང་མས་ཁྲིམས་བཟོས་པ་དེ་ལ་ཨ་ནི་ཆོས་ལུགས་ཀྱི་འགོ་ཁྲིད་དེ་ཚོ་གིས། ཞིབ་འཇུག་བྱས། ཨ་ནི་ཁྲིམས་དེ་འགྲིག་གི་ཡོད་པ་ཡིན་ན་ཆོག་མཆན་བཀོད་ཁྲིམས་དེ་འགྲིག་གི་མེད་ན་ཆོག་མཆན་མ་བཀོད་དེ་འདྲ་བྱས་ནས་ནི་ཁྲིམས་བཟོ་སྟངས་དེ་དེ་འདྲ་རེད། དེ་ནས་ཁྲིམས་ཁང་གི་ཁྲིམས་དཔོན་ཚང་མ་ཅིག་ད་ཁྲིམས་ལུགས་ཀྱི་སློབ་སྦྱོང་ར་དེ་འདྲ་ཅིག་དམངས་གཙོ་ར་ད་རང་དབང་ར་མིའི་ཐོབ་ཐང་ར་དེ་འདྲ་རྩ་བ་ཉིད་ནས་ཤེས་མི་དགོས་པ་བྱས་ཅིག་ཁ་ཆེའི་ཆོས་ལུགས་དེ་སློབ་སྦྱོང་བྱས་ཐོན་པ་ཅིག་ཡིན་ན་འགྲིག་གི་ཡོད་པ་ཁྲིམས་དཔོན་ད་ག་ནང་བཞིན་ཅིག་རེད། ད་ཉིས་སྟོང་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོའི་བར་དུ་ལོ་ཉི་ཤུ་ཐམ་པ་ཨ་མེ་རི་ཁས་ཨབ་གྷ་ནི་སི་ཐན་དབང་བསྒྱུར་གྱི་སྐབས་དེ་མང་གཙོའི་སྲིད་གཞུང་རྒྱལ་ཡོངས་གྲོས་ཚོགས་ཆེས་མཐོའི་ཁྲིམས་ཁང་གཞུང་དོན་གྱི་མང་གཙོའི་ཀ་བ་གསུམ་གྱི་ངོ་བོ་མཚོན་པའི་སྲིད་གཞུང་ཡང་དག་པ་ཅིག་བཙུགས་ཡོད་རེད་དེའི་སྐབས་དེ་ད་ཨབ་གྷ་ནི་སི་ཐན་གྱི་བུད་མེད་ཚོ་ལ་ནི་ད་ཆབ་སྲིད་ཡིན་ན་རེད། ཅིག་ཚོང་ལས་ཡིན་ན་རེད་ཤེས་ཡོན་སློབ་སྦྱོང་ཡིན་ན་རེད་གསར་འགོད་ལས་རིགས་གཉེར་རྒྱུ་ཡིན་ན་རེད་འདི་ཚོ་ལ་དཔེ་དེ་ད་ཁྱོ་ག་དང་དཔེ་དེ་ཐོབ་ཐང་བརྒྱ་ཆ་བརྒྱ་ཐམ་པ་ནི་འདྲ་མཉམ་ཅིག་སྤྲད་ཡོད་རེད་ད་ཡིན་ན་ཏཱ་ལི་བན་གི་དབང་བསྒྱུར་འོག་ཐོབ་ཐང་དེ་ཚང་མ་ཕྱིར་བསྡུ་བྱས་ནས་ད་དཀའ་ངལ་ཆེ་ཤོས་དེ་ནི། ད་ད་ལྟའི་ཏཱ་ལི་བན་གྱི་དབང་བསྒྱུར་འོག་ད་དཀའ་ངལ་ཆེ་ཤོས་འཕྲད་མཁན་དེ་ཨབ་གྷ་ནི་སི་ཐན་གྱི་བུད་མེད་ཚོ་ཆགས་འདུག་ཟེར་ད་རྒྱལ་སྤྱིའི་ཐོག་ན་སྙན་ཐོ་འདོན་ཡོང་གི་འདུག་རྒྱལ་སྤྱིའི་ཐོག་ན་ནི་གཅིག་སྐྱོན་བརྗོད་ད་དེ་འདྲ་ཉེས་ཆད་དེ་འདྲ་མང་པོ་ཡོང་གི་འདུག་ད་ལྟ་ཏཱ་ལི་བན་སྔ་རྗེས་གཉིས་ཀྱི་དེ་དམག་གི་སྟོབས་ཤུགས་དེ་ཁྱད་པར་ཅིག་ག་རེ་འདུག་ཟེར་ན་ཁྱད་པར་ཆེན་པོ་གཅིག་འདུག་ཏཱ་ལི་བན་སྔོན་མའི་དམག་གི་སྟོབས་ཤུགས་དེ་ག་འདྲ་རེད་ཟེར་ན། རྒྱལ་ཁབ་ཀྱི་དམག་ཟེར་བ་ཙམ་རེད་མ་གཏོགས་མཐར་ཐུག་ན་ཅིག་ཡུལ་དམག་གི་ངོ་བོ་དེ་ནས་རྒྱལ་ཁབ་ཀྱི་གཞུང་དམག་དང་དེ་ནས་སྒྲིག་འཛུགས་ལྡན་པའི་ནི་ཅིག་དྲག་པོའི་དཔུང་སྡེ་ཅིག་རྩ་བ་ཉིད་ནས་འགྱུར་ཐུབ་མ་སོང། ཡིན་ན་ད་ད་ལྟའི་ནི་ད་ཏཱ་ལི་བན་དབང་འཛིན་ཤོག་ཁག་གི་ནི་དམག་དཔུང་དེ་ག་འདྲ་རེད་ཟེར་ན་ཏཱ་ལི་བན་གྱི་དམག་དཔུང་རེད་དེ། ཅིག་སྒྲིག་འཛུགས་ལྡན་པ་དང་གོ་རིམ་ལྡན་པའི་ནི་གཞུང་དམག་གི་ངོ་བོ་ཅིག་འགྱུར་ཐུབ་ཡོད་པ་མ་ཟད། ཏཱ་ལི་བན་གྱི་དམག་གི་མཚོན་ཆ་ཚང་མ་ཨབ་གྷ་ནི་སི་ཐན་ནས་ཨ་རིའི་དམག་མི་ཕྱིར་འཐེན་བྱས་དུས་མཉམ་དུ་འཁྱེར་མ་ཐུབ་པའི་ལྕགས་ཁྲབ་འཁོར་ལོ། འཐབ་འཁོར། དཔུང་སྐྱེལ་འདྲེན་མཁན་མཚོན་ལྡན་རླངས་འཁོར། གནམ་གྲུ་དེ་འདྲ་ཚང་མ་མཚོན་ཆ་དེ་ཕར་ལུས་ཀྱི་ཡོད་དུས་དམག་ཆས་དང་དམག་སྒར་དེ་འདྲ་ཆ་ཚང་གཅིག་ཡོད་དུས་ད་ལྟའི་ཏཱ་ལི་བན་གྱི་དམག་དཔུང་གི་ངོ་བོ་དེ་དངོས་གནས་ཀྱི་ད་རྒྱལ་སྲུང་དམག་དཔུང་གི་ངོ་བོ་ཅན་རྣམ་པ་ཅིག་འགྱུར་ནས་རྒྱུགས་འདི་འདྲ་དེ་ཟོ་ཡོད་བ་དེ་འདྲ་བྱས་ནས་དམག་དཔུང་གི།